བསྐྱེད་པ་སྐྱོན་གྱི་དེ་རེད་ལྷ་ཡི་ཚུལ་དེ་རེད། དཔེར་ན་ཆ་བཞག་གི་ན་ང་རང་ཚོ་སོ་སོ་རང་ལ་དཔེར་ན་ཟ་རྒྱུ་ཅིག་སྣ་ཁ་གཅིག་མ་གཏོགས་མེད་པ་བྱས། སྣ་ཁ་གཅིག་པོ་དེ་ག་རང་མི་གཞན་ཞིག་སློང་ག་སླེབས་སོང་ན་སྣ་ཁ་གཅིག་པོ་དེ་ཕར་སྟེར་བ་ཡིན་ན་རང་ལ་སྤྱོད་ཡ་ཡོད་མ་རེད་པ། སྤྱོད་ཡ་མེད་པ་ཡིན་ན་གཞན་དང་རང་གཉིས་པོ་དེ་གཞན་རྩ་ཆེ་བྱེད་ཀྱི་ནི་གཅིག་པོ་དེ་གཞན་ལོངས་སྤྱོད་རུ་བཅུག་གི་ནི་རང་གིས་ལོངས་མ་སྤྱོད་པ་ཡིན་ན་ད་སྤྱོད་པ་ཡ་རབས་རྒྱལ་སྲས་ཀྱི་སྤྱོད་པ་ཟེར་མཁན་དེ་ཡིན། དེ་ལྷ་ཡི་ཚུལ་ཟེར་མཁན། ཡིན་པ་རེད། ད་གཅིག་མ་གཏོགས་མེད་མཁན་དེ་གཞན་ཡི་གཡོ་འགུལ་གྱི་པའི་ཀྲི་ཁོང་གི་སྡུག་བསྔལ་ནང་བསྡད་མཁན་དེ་སློང་ག་སླེབས་སོང་ན་དེ་ངས་ཁོ་ལ་སྟེར་བ་ཡིན་ན་ང་རང་རང་ལ་ལོངས་སྤྱོད་ཡ་ག་གེ་མི་འདུག་ང་ཡི་དེ་མ་གཏོགས་ཡོད་མ་རེད་བསམ་བསམས་ནས་མ་བྱིན་བསྡད་པ་ཡིན་ན་དེ་འདྲེ་ཡི་ཚུལ་ཟེར་མཁན་དེ་སྤྱོད་པ་མ་རབས་ཟེར་གྱི་ཡིན། ཨོ་དེ་ཡི་མི་འདྲ་དུང་བ་གལ་ཏེ་བྱིན་ན་ཅི་སྤྱད་ཅེས་བདག་དོན་སེམས་པ་འདྲེ་ཡི་ཚུལ་ཟེར་གྱི་ཡིན། གལ་ཏེ་སྤྱད་ན་ཅི་སྦྱིན་ཞེས་གཞན་དོན་སེམས་པ་ལྷ་ཡི་ཚུལ། ཨོ་དེ་ཡིན་ན་ནི་སྤྱོད་པ་ཡ་རབས་དེ་རེད་ཟེར་ཡག་དེ་ཡིན་ན། ང་རང་ཉིད་ཀྱིས་མ་སྤྱད་ཀྱི་ནི་གཞན་ལ་སྦྱིན་ཡ་དེ་དགའ་བར་བྱེད་ཀྱི་རེད་ཟེར། སྤྱོད་པ་མ་རབས་དེ་འདྲ་ཡིན་ན་གཞན་ལ་སྦྱིན་ཡ་དེ་གཙོ་བོ་མ་བྱས་ཀྱི་ནི་རང་གིས་སྤྱོད་ཡ་དེ་གཙོ་བོ་བྱེད་ཀྱི་རེད་ཟེར། བདག་ཕྱིར་གཞན་ལ་གནོད་བྱས་ན་དམྱལ་ལ་སོགས་པར་གདུང་བར་འགྱུར་ཟེར། རང་གི་ཆེད་དུ་གཞན་ལ་དེ་ནས་གནོད་པ་བྱེད་པ་ཡིན་ན། རང་གི་ཆེད་དུ་གཞན་ལ་གནོད་པ་བྱེད་པ་ཡིན་ན། དམྱལ་བ་ལ་སོགས་པ་དེ་ཚོ་ནི། སྡུག་བསྔལ་གྱིས་གདུང་བར་བྱེད་ཀྱི་ནི།

རང་གི་ཆེད་དུ་གཞན་སྤྱོད་པ་དེ་དཔེར་ན་ང་ཚོ་ཤ་ཞིམ་པོ་ཟ་སྙིང་འདོད་ནས་སེམས་ཅན་གཞན་སེམས་ཅན་གཞན་གྱི་སྲོག་ལ་སོགས་པ་དེ་ཚོ་ཡིད་ཆེས་ཡིན་ནའི་དེ་ནི་བཅད་ཅིང། སྲོག་བཅད་པ་ལ་སོགས་པ་དེ་ཚོ་བྱེད་པ་དེ་བདག་གི་ཆེད་དུ་གཞན་ལ་གནོད་པ་བྱེད་པ་རེད་པ་དེ་ཡིན་ཙང་ནི་དམྱལ་བ་ནང་མ་གཏོགས་འགྲོ་ཡ་མེད་པ་དེ་འདྲ་ཡོང་གི་རེད། ཕུན་སུམ་ཚོགས་པ་ཐམས་ཅད་འཐོབ་བདག་ཉིད་མཐོ་རུ་འདོད་པ་དེ་ངན་འགྲོ་ངན་དང་གླེན་པར་འགྱུར་ཟེར། རང་ཉིད་མཐོ་རུ་འདོད་པ་ཞིག་ཡིན་དུས། རང་གིས་ང་རྒྱལ་བྱས་ནས་གཞན་ལས་ང་མཐོ་བ་ཅིག་བྱེད་དགོས་བསམ་བློ་བཏང་བྱས་གཞན་ལས་ང་བཟང་བ་ཅིག་བྱེད་དགོས་བསམ་བློ་བཏང་བྱས་དེ་འདྲའི་འདོད་པ་དེ་ཡིན་ན། ངན་འགྲོ་ངན་པ་སྐྱེ་བ་ངན་པ་དེ་འདྲ་དང་གླེན་པ་ལ་སོགས་པ་དེ་ཚོ་ལ་སྐྱེ་འགྲོ་གི་རེད་ཟེར། དེ་ཉིད་གཞན་ལ་སྤོ་བྱས་ན་བདེ་འགྲོ་རིམ་གྲོ་ཐོབ་པར་འགྱུར་ཟེར། དེ་ལྟ་བུ་དེ་གཞན་མཐོ་བ་དེ་རང་དམའ་ས་ན་བསྡད་པ་ཡིན་ན། རང་དམའ་ས་བསྡད་ནས་གཞན་མཐོ་པོ་ཅིག་ལ་བཞག་ཡ་གི་བསམ་བློ་དེ་བཏང་བ་ཡིན་ན། མི་གཞན་གྱིས་རང་ལ་བཀུར་སྟི་རིམ་གྲོ་བྱེད་པ་དེ་ནི་མང་པོ་ཞེ་དྲག་ཡོང་གི་རེད། ཁོ་རང་ཚོ་གནའ་མི་ཡོན་ཏན་རྗེས་འདེད་སྲིང་བྱེད་ཡོད་རོགས་གནའ་མི་ཡོན་ཏན་རྗེས་འདེད་སྲིང་བྱེད་ལ་རི་མཐོ་བ་ལ་སྐྱིད་པ་དང་དབུང་ཆེན་པོ་ལ་སྐྱིད་པ་ས་རྣམས་དེ་འདྲ་ཡོན་ཏན་རྗེས་ཡོད་རོགས་ངོ་ཚོ་ཚོས་དྲང་དེ་གཞན་ལ་བཀུར་སྟི་རིམ་གྲོ་བྱེད་རྗེས་འདེད་ཀྱི་ལུས་ལངས་མཐོ་པོ་རེད་སོང་གསུངས་ཡོད་རོགས་བདེ་འགྲོ་རིག་གྲོལ་ཐོབ་པར་འགྱོད། བདག་གིས་དོན་དུ་གཞན་བཀུར་ན་དྲན་ལ་སོགས་པ་མྱོང་བར་འགྱོད། རང་གིས་དོན་དུ་གཞན་ལས་ཀ་བཀུར་བ་ཡིན་ན། སོ་སོ་སྐྱིད་པོ་ཅིག་བསྡད་བྱས་ནི་གཞན་ཤ་སྟག་བསྐུལ་བ་ཡིན་ན་ནི་ཕྱི་མ་སོ་སོ་སྐྱེ་བ་ཕྱི་མ་རྣམས་སུ་གཞན་གྱི་བྲན་གཡོག་ལ་སོགས་པ་དེ་ཚོ་ལ་སྐྱེས་བྱས་ནི་མྱོང་དགོས་ཀྱི་རེད། གཞན་གྱི་བྲན་གཡོག་ལྟ་བུ་ཅིག་ལ་གྱུར་བྱས་ནི་མྱོང་ཡག་དེ་འདྲ་ཡོང་གི་རེད། གཞན་གྱི་དོན་དུ་བདག་སྤྱད་ན་ད་གཞན་གྱིས་མི་ནུས་པ་དག་རང་གིས་བྱས་ནས་རང་གི་ཚེ་འདི་ཡི་བྲན་གཡོག་ནང་བཞིན་བྱས་ཤིང་ནི། གཞན་གྱི་ལས་ཀ་དེ་སོ་སོས་བྱས་པ་ཡིན་ན་རྗེ་དཔོན་ཉིད་སོགས་མྱོང་བར་འགྱུར། དཔོན་པོ་ཆེན་པོ་ལ་སོགས་པ་དང། རྗེ་བོ་ལ་སོགས་པ་དེ་ཚོ་ལ་སྐྱེ་འགྲོ་གི་རེད།

རང་ཉིད་ད་ལྟ་གཞན་དོན་དང་རང་དོན་གང་ཡང་འགྲུབ་མ་ཐུབ་ཡག་དེ་ག་རེ་བྱས་ཆགས་པ་རེད་ཟེར་ན། རང་གཅེས་འཛིན་ཡལ་བར་དོར་ནས་གཞན་གཅེས་པར་འཛིན་པའི་བློ་དེ་སྐྱེས་མ་ཐུབ་ཡག་དེ་དབང་གིས་བྱས་པ་རེད། བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད། བདག་གི་བདེ་བ་གཞན་གྱི་སྡུག་བསྔལ་དག་ཟེར་ད་སོ་སོ་གི་བདེ་བ་དང་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བ་དེ་མ་བྱས་པ་ཡིན་ན།

མི་དགེ་བའི་སྤྱོད་པ་དེ་བསགས་ནས་ནི་འཁོར་བ་ན་བསྡད་པ་དེ་ཡི་ཚེ་ན་སྡུག་བསྔལ་རྐྱང་རྐྱང་པོ་ཅིག་ནི་མྱོང་བ་མ་གཏོགས་བདེ་བ་རྩ་བ་ནས་མེད་དེ་འདྲ་བཟོས་པ་རེད། འཁོར་བ་ན་ཡང་བདེ་བ་མེད་ཞེས་དེ་ཡིན་པ་རེད། འཇིག་རྟེན་ཕ་རོལ་ཕར་ཞོག་གི་བྲན་གཡོག་ལས་མི་བྱེད་པ་དང་རྗེ་དཔོན་རྔན་པ་མི་སྟེར་བའི་ཚེ་འདིའི་དོན་ཡང་འགྲུབ་མི་འགྱུར་རོ་ཞེས་ད་འཇིག་རྟེན་ཕ་རོལ་ཚེ་དག་ཨ་ཅག་ཅོང་རེ་དཔེར་ན་ཕུན་སུམ་ཚོགས་པ་ཚང་མ་ཐམས་ཅད། གཞན་གཅེས་པར་འཛིན་པའི་བློ་དེ་ལས་ནི་བྱུང་བ་རེད། འཇིག་རྟེན་ཕ་རོལ་དུ་སྡུག་བསྔལ་འབྱུང་བ་ཚང་མ་ཐམས་ཅད་རང་གཅེས་པར་འཛིན་པའི་བློ་དེ་ལས་ནི་བྱུང་བ་ཤ་སྟག་རེད། དེ་ཙམ་གྱིས་མ་ཟད་ཚེ་འདི་ལ་ཡང་བྲན་གཡོག་ལས་ལས་ཀ་མི་བྱེད་པ་དེ། མི་གཞན་གྱི་གཡོག་པོ་ཡིན་ན་ཡང་ལས་ཀ་ཡག་པོ་མ་བྱེད་མཁན་དེ་མི་སྦྱིན་བདག་གིས་ལྟོ་ཡག་པོ་ཅིག་སྟེར་གྱི་མ་རེད་དུག་ལོག་ཡག་པོ་ཅིག་གཡོག་གི་མ་རེད་ཁོ་ལ་བསྟོད་བསྔགས་ཡང་གཏོང་གི་མ་རེད་མི་དེ་ལས་ཀ་ཡག་པོ་བྱེད་ཀྱི་མེད་སོང་ཙང་རེད་པ་བྲན་གྱི་བར་བྲན་གཡོག་ལས་མི་བྱེད་པ་དང་ཟེར། རྗེ་དཔོན་རྔན་པ་མི་སྟེར་བའི་ཟེར་ད་རྗེ་དཔོན་ཡིན་ན་ཡང་དཔེར་ན། དཔོན་པོ་ཡིན་ནའི་འདྲ་སོ་སོ་གི་སྦྱིན་བདག་ཡིན་ནའི་འདྲ། གཡོག་པོ་དེ་ལ་དཔེར་ན་གོས་ཡག་པོ་ཅིག་གཡོགས། དེ་ནས་རྔན་པ་ཡག་པོ་ཅིག་གཏད་ཟས་ཡག་པོ་ཅིག་སྟེར་དེ་འདྲ་བྱས་པ་ཡིན་ན་ལས་ཀ་ཧུར་ཐག་པ་དང་བྱེད་རོགས། བྱས་ཙང་གཞན་ལ་ཕན་འདོགས་ག་ཚོད་བྱེད་ཐུབ་པ་ཙམ་གྱིས་རང་ལ་དེ་ཙམ་གྱིས་ཕན་པ་ཆེ་ཡོད་རེད། ཚེ་འདིའི་དོན་ཡང་འགྲུབ་མི་འགྱུར་ཟེར། ད་རྗེ་དཔོན་རྔན་པ་མི་སྟེར་བ་ལ་སོགས་པ་དེ་ཚོ་ཚེ་འདིའི་དོན་དག་ཆུང་ཆུང་ཅིག་ཡིན་ན་ཡང་འགྲུབ་ཐུབ་ཡོད་མ་རེད། དོན་དག་ཚེ་འདི་ལ་དོན་དག་ཆུང་ཆུང་ཞིག་འགྲུབ་དགོས་བྱུང་སོང་ན་ཡང་གཞན་གཅེས་འཛིན་དེ་ངེས་པར་དུ་དགོས་རྒྱུ་རེད།

ཕུན་སུམ་བདེ་སྐྱིད་ཡོངས་བོར་ཞིང། གཞན་ལ་སྡུག་བསྔལ་བྱས་པའི་རྒྱུས་རྨོངས་པས་སྡུག་བསྔལ་མི་བཟད་ལེན། ད་གཞན་ལ་སྡུག་བསྔལ་བྱས་པ་ཡིན་ན། དེ་ནི་སྡུག་བསྔལ་མི་བཟད་པ་བཟོད་གླགས་མེད་པ་ལྟ་བུ་ཅིག་རང་གི་ལུས་ཐོག་ལ་མྱོང་གི་རེད། འཇིག་རྟེན་དག་ན་འཚེ་བ་གང་ཡོད་དང་འཇིགས་དང་སྡུག་བསྔལ་ཇི་སྙེད་ཡོད་གྱུར་པ་དེ་ཀུན་བདག་ཏུ་འཛིན་པ་ལས་བྱུང་ན་འདྲེ་ཆེན་དེས་ཀོ་བདག་ལ་ཅི་ཞིག་བྱ་ཟེར། ད་མདོར་བསྡུ་ན་འཇིག་རྟེན་གྱི་ཁམས་ཀྱི་འཚེ་བ། འཚེ་བ་གཞན་གྱིས་རང་ལ་གནོད་པ་བྱས་པ་ལ་སོགས་པ་དང། ནི་རང་ལ་འཇིགས་སྐྲག་ཆེན་པོ་ལ་སོགས་པ་ཚུར་ཡོང་བ་དང། རང་ལ་དེ་ནས་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ལ་སོགས་པ་ཇི་སྙེད་ཡོད་པ་ཚང་མ་ཐམས་ཅད་བདག་ཏུ་འཛིན་པ་རང་གཅེས་པར་འཛིན་པའི་བློ་དེ་ལས་བྱུང་བ་ཤ་སྟག་རེད། རང་གཅེས་པར་འཛིན་པའི་བློ་དེ་ཡི་དབང་གིས་ད་ལྟ་ཡི་བར་དུ་ནི་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་སྡུག་བསྔལ་འབའ་ཞིག་མྱོང་བཅུག་བྱས་ནི་ཨོ་ཏོ་སི་དེ་ཡང་དེ་ཡིས་རང་གཅེས་པར་འཛིན་པའི་བློ་དེ་གིས་བྱས་པ་རེད་དེ་ཡིན་ན་འདྲེ་ཆེན་པོ་ཅིག་རེད།

མེ་དམར་པོ་སྦར་བཞག་གིས་དེ་ཡིས་དེ་ལ་རང་གི་ལག་པ་དེ་བཅུག་ཅིང་བཞག་བཞག་ནས་ང་ལག་པ་ཚིག་གི་འདུག་ཟེར་ན་ཁོ་མེའི་མཚན་ཉིད་དེ་ཁོ་བྱེད་ལས་དེ་སྲེག་བྱ་བ་དེ་མ་གཏོགས་ཡོད་མ་རེད་པ། རང་ཉིད་ཡེ་ནས་མེ་ཡིས་འཚིག་པ་དེ་ལ་ཞེད་ཀྱི་འདུག་ན་མེ་དེ་ལ་ལག་པ་མ་བཅུག་པ་ཅིག་བཞག་དགོས་ཀྱི་རེད། ལག་པ་མ་བཅུག་པ་ཞིག་དང་མེ་དེ་དང་མ་འཕྲད་དགོས་ཀྱི་རེད། མེ་དེ་དང་འཕྲད་སོང་ན་ཁོ་ཡི་ལས་ཀ་དེ་ག་རེ་ཟེར་ན་སྲེག་པ་མ་གཏོགས་ཡོད་མ་རེད་པ། དེ་ཡིན་ཙང། བདག་ཉིད་ཡོངས་སུ་མ་བཏང་ཕྱིན་ཆད་དེ་ནི་སྡུག་བསྔལ་རྩ་བ་ནས་སྤོང་ཐུབ་ཀྱི་མ་རེད། རང་ཉིད་དེ་སྡུག་བསྔལ་འདོད་ཡོད་མ་རེད་སྡུག་བསྔལ་མི་འདོད་ཡིན་ཙང་སྡུག་བསྔལ་མི་འདོད་ན། བདག་ཉིད་ཡོངས་སུ་གཏོང་དགོས་ཀྱི་རེད། རང་བློས་གཏོང་དགོས་རེད། རང་བློས་བཏང་བ་ཡིན་ན་དེ་ནི་བདེ་བ་བྱང་ཆུབ་ཅིག་ཡོང་གི་རེད་རང་བློས་མ་བཏང་ན་སྡུག་བསྔལ་འབའ་ཞིག་ཡོང་གི་རེད། སྲེག་པ་སྤོང་བར་མི་ནུས་བཞིན། དེ་ལྟས་བདག་གནོད་ཞི་བ་དང་གཞན་གྱི་སྡུག་བསྔལ་ཞི་བྱའི་ཕྱིར་ཟེར། རང་ལ་གནོད་པ། རང་ལ་གནོད་པ་ཞི་བར་བྱེད་པ་དང། གཞན་ལ་སྡུག་བསྔལ་དེ་ཞི་བར་བྱ་བའི་འདོད་ཀྱི་འདུག་ན་བདག་ཉིད་གཞན་ལ་གཏོང་བར་བྱ། རང་ལ་ཡང་གནོད་པ་མི་ཡོང་བ་བྱེད་དུ་སྡུག་བསྔལ་མི་ཡོང་བ།

གཞན་རྣམས་བདག་བཞིན་གཟུང་བར་བྱ། བདག་ནི་གཞན་གྱི་དབང་གྱུར་ཅེས་ཡིད་ཁྱོད་ངེས་པར་ཤེས་གྱིས་ལ་སེམས་ཅན་ཀུན་དོན་མ་གཏོགས་པར་ད་ནི་ཁྱོད་ཀྱིས་གཞན་མི་བསམ་ཟེར་དེ་ད་རང་གཅེས་འཛིན་དེ་ལ་བཤད་བཤད་གཏོང་གི། རང་ཉིད་གཅེས་པར་འཛིན་པས་སོ་སོ་རྩ་ཆེན་པོ་ཡིན་བསམ་སོ་རྣམས་ཀྱི་བློ་ལས་མྱང་འདས་ཀྱི་དེ་ལ་བས། ཤེས་བྱ་ལས་མ་སོ་ན་སྟོང་གཅིག་ནི་བ་སྤི་ཡེ་གི་གཙོ་བོ་རྣམས་ཏེ་དེ་གིས་བྱེད་ཀྱི་མི་རེ་བདག་ནི་གཞན་གྱི་དབང་གྱུར་ཅེས་ཟེར་ད་རེས་ནས་བཟུང་སྟེ་ང་གཞན་ལ་ཕར་སྟེར་ཚར་བ་རེད་གཞན་གྱིས་དབང་རེད་ཟེར་རང་ལ་དབང་ག་གས་ཡོད་མ་རེད། ཡིད་ཁྱོད་ངེས་པར་ཤེས་གྱིས་ལ་ཟེར་ནས་ཁྱེད་རང་བདག་རང་གཅེས་འཛིན་ཁྱེད་རང་རང་ཡིན་ད་རེས་དེ་ཤེས་པར་གྱིས་ཤིག་ཟེར་ཏེ་ཁྱེད་རང་ཧ་གོ་བར་བྱེད། སེམས་ཅན་ཀུན་དོན་མ་གཏོགས་པར་ཟེར་སེམས་ཅན་ཀུན་གྱི་དོན་སྒྲུབ་པ་མ་གཏོགས་པ་བྱས་ནས་ད་ནས་བཟུང་སྟེ་རང་དོན་སེམས་ཉིད་དུ་སྐད་ཅིག་ཀྱང་ཁྱེད་རང་བྱེད་རྒྱུ་ཡོད་མ་རེད། ད་ནི་ཁྱོད་ཀྱིས་གཞན་མི་བསམ་ཟེར་ད་ནི་ནི་རང་གཅེས་འཛིན་ཁྱེད་རང་གཞན་མ་ག་གས་བསམ་བློ་གཏོང་རྒྱུ་ཡོད་མ་རེད་བློས་བཏང་བྱས་ནས་སེམས་ཅན་གྱི་དོན་ཁོ་ན་བསམ་དགོས་ཀྱི་རེད་ཟེར་དེ་ཡིན་པ་རེད། གཞན་དབང་མིག་ལ་སོགས་པ་ཡིས་རང་དོན་སྒྲུབ་པར་རིགས་མ་ཡིན་ཟེར་ད། རང་ཉིད་གཞན་ལ་ཕར་སྤྲད། གཞན་ལ། ལྟོས་པ་མེད་པར་བྱས་ནས་སྒང་ག་ཕར་སྤྲད་ཚར་བ་ཡིན་ཙང། རང་གི་དབང་པོ་ཚང་མ་དང་བཅས་གཞན་ལ་དབང་བ་རེད། གཞན་ལ་དབང་བ་ཡིན་ཙང་གཞན་ལ་དབང་བའི་ཅ་ལག་དེ་རང་གིས་བེད་སྤྱོད་བཏང་ན་འགྲིག་གི་མ་རེད། གཞན་གྱི་དོན་དུ་བེད་སྤྱོད་གཏོང་དགོས་རེད་མ་གཏོགས་རང་གིས་བེད་སྤྱོད་བཏང་ན་འགྲིག་ཡ་མ་རེད། གཞན་དབང་མིག་ལ་སོགས་པ་ཡིས་རང་དོན་སྒྲུབ་པར་རིགས་མ་ཡིན། དེ་དོན་མིག་ལ་སོགས་པ་ཡིས་དེ་ལ་ལོག་པར་བྱ་མི་རིགས། དེ་ཡིན་ཙང་ནི་དེ་ལྟ་བུ་དབང་པོ་ལ་སོགས་པ་ཚོ་ཡང་གཞན་ལ་དབང་བ་ཤ་སྟག་རེད་ད་ཡོད་རེད་ད་ལྟ་ཡང་གཞན་ལ་དབང་བའི་ཅ་ལག་དེ་རང་གིས་ལོངས་སྤྱོད་བྱས་ནས་ཁོ་ལ་གནོད་པ་བྱེད་པ་དེ་དེ་བས་ཀྱིས་འགྲིག་གི་མ་རེད། དཔེར་ན་ང་རང་ཚོས་མཚོན་ཆ་གྲི་ཙམ་ཞིག་གཡར་ནས་གྲི་དེ་མི་གཞན་མ་ཅིག་ལ་དབང་གི་ཡོད་རེད་པ་སོ་སོས་གྲི་མེད་པ་ཅིག་གྲི་ཞིག་གཡར་བྱས་ནས་རང་ལ་རག་སོང་ན་གྲི་དེ་མི་གཞན་མ་བདག་པོ་དེ་ལ་ཕར་འཛུགས་གར་འགྲོ་བ་ཡིན་ན་དེ་ནི་སྡུག་ཅག་ཞེ་པོ་ཅིག་ཆགས་པར་འོ་མེད་དེ། མཚོན་ཆ་དེ་མི་ལ་ཚུད་ཡག་ཅིག་ནི་སོ་སོ་རང་ཕ། གཡག་ཁྱེད་ཀྱི་བདག་པོ་དེ་ལ་དྲིལ་ཏེ་བཙུད་པ་ཡིན་ན། གཞན་གྱིས་མཚོན་ཆ་དེ་གིས་གཞན་ལ་ཕ་གནོད་པ་བྱེད་པར་བ་དེ་ནང་བཞིན་ཅེས་བྱས་ནས། དེ་དོན་མིག་ལ་སོགས་པ་ཡིས་དེ་ལ་ལོག་པར་བྱ་མི་རིགས། རང་གི་མིག་གི་དབང་པོ་དང་རྣ་བའི་དབང་པོ་དང་ལྕེའི་དབང་པོ་ལ་སོགས་པ་དེ་ཚོ་གི་དབང་པོ་ལོངས་སྤྱོད་བྱེད་ཅེས་ནི་མི་ལ་གནོད་པ་བྱེད་རིགས་མ་རེད། དེས་ན་སེམས་ཅན་གཙོར་བྱ་སྟེ་བདག་གི་ལུས་ལ་ཅི་མཐོང་བ་དེ་དང་དེ་ནི་ཕྲོགས་ནས་ཀྱང་གཞན་དག་ལ་ནི་ཕན་པར་སྤྱོད། དེ་ཡིན་ཙང། ད་རེས་ནས་བཟུང་སྟེ་ནི་སེམས་ཅན་ལ་ཕར་སྦྱིན་ཚར་བ་རེད། རང་གི་དབང་པོ། ལུས་ལོངས་སྤྱོད་ཚང་མ་ཐམས་ཅད་གཙོ་བོ་གཙོ་བོ་དེ་ནི་སེམས་ཅན་ལ་དབང་གི་ཡོད་རེད། དེ་ནི་སེམས་ཅན་ལ་དབང་བ་ཡིན་ཙང་རང་གི་ལུས་ལ། དེ་ནས་རྙེད་པ་ལ་སོགས་པ་དང་ག་རེ་ཡོད་པ་ཡིན་ནའི་སོ་སོ་རང་ལ་ཅི་ཡོད་པ་ཡིན་ནའི་ཚང་མ་ཐམས་ཅད་དེ་ཕར་འཕྲོག་བྱས་ནས་སེམས་ཅན་ལ་ཕན་ཐོགས་བྱེད་དེ་གལ་ཆེ་ཤོས་དེ་རེད། ལུས་གང་རང་གི་ལོངས་སྤྱོད་མ་སྤྱོད་པ་བྱས་ནས་སེམས་ཅན་གཞན་ལ་ཕར་ཕན་པ་བྱེད་དེ་ཡི་ནི་གལ་ཆེ་ཤོས་དེ་རེད།

རང་ཉིད་གཞན་བྱེད་གཞན་རང་ཉིད་བྱེད་བྱས་ནས་ནི། ཕྲག་དོག་དང་ང་རྒྱལ་དང་འགྲན་སེམས་ལ་སོགས་པ། དེ་འདྲ་སྒོམ་དགོས་རེད། དམན་སོགས་བདག་ཏུ་བྱས་པ་དང་གཞན་ཉིད་དུ་ནི་བདག་བྱས་ཏེ་ཟེར་དེ་ད། བདག་ཏུ་བྱས་པ་དང་གཞན་ཉིད་དུ་ནི་བདག་བྱས་ཟེར་དེ་རང་གཅེས་འཛིན་དང་གཞན་གཅེས་འཛིན་གཉིས་པོ་དེ་གོ་ས་ཕར་བརྗེས་བྱས་ནས་གཅིག་གིས་གཅིག་ལ་གཤེ་གཤེ་གཏོང་ཆོག་དེ་འདྲ་བཀྲ་ཤིས་ཀྱི་མི་འདྲ།

འདི་བཞིན་བདག་གིས་མ་རྙེད་ཅིང་ཁོ་ལ་ནི་རྙེད་པ་མང་པོ་ཞེ་དྲག་ཐོབ་ཀྱི་འདུག་བདག་སོགས་སེམས་ཅན་ཉམ་ཆུང་བ་དེ་དག་ལ་ནི་རྙེད་པ་དེ་ལྟར་ཡང་མི་འདུག་འདི་ནི་བསྟོད་བྱས་བདག་ལ་སྨད་ཁོ་ལ་ནི་བསྟོད་བསྔགས་གཏོང་མཁན་མང་པོ་ཞེ་དྲག་འདུག་བདག་སོགས་སེམས་ཅན་རྣམས་ལ་ནི་དེ་ལྟ་བུ་མི་འདུག་བདག་ལ་སྨད་ར་གཏོང་མཁན་མང་པོ་ཞིག་མ་གཏོགས་བསྟོད་བསྔགས་གཏོང་མཁན་དེ་ཡང་མི་འདུག་འདི་བདེ་བདག་ནི་སྡུག་བསྔལ་ལ་ཨོ་དེ་ལྟ་བུ་ཁྱོད་རང་ལ་ནི་བདེ་བ་ཡིན་ནའི་ཆེན་པོ་ཞེ་དྲག་འདུག་བདག་སོགས་སེམས་ཅན་རྣམས་ལ་ནི་དེ་ལྟ་བུ་ནི་སྡུག་བསྔལ་ཅིག་མ་གཏོགས་བདེ་བ་ཟེར་མཁན་རྩ་བ་ནས་མི་འདུག་བདག་ནི་ལས་རྣམས་བྱེད་པ་དང་ང་ནི་བདག་སོགས་སེམས་ཅན་རྣམས་ཀྱི་ལས་ཀ་ཡང་མང་པོ་ཞེ་དྲག་བྱེད་དགོས་ཀྱི་འདུག་ཁྱོད་རང་ནི་ལས་ཀ་ཡང་བྱེད་དགོས་ཀྱི་མི་འདུག་ནི་སྐྱིད་པོ་བྱས་བསྡད་བཞག་འདི་ནི་བདེ་བ་ཉིད་དུ་གནས། འདི་ནི་འཇིག་རྟེན་ལ་ཆེ་དང། བདག་དམན་ཡོན་ཏན་མེད་པར་གྲགས། ཁྱོད་རང་ནི་འཇིག་རྟེན་ན་ནི་ཆེ་བར་གྲགས་ཀྱི་འདུག།